ཨེ་ཤི་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་འདི་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ཚོགས་ཆེན་ཐེངས་དགུ་པ་དེ་སྦེལ་ཇམ་གྱི་གྲོང་ཁྱེར Brussels དུ་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་ཕྱི་ཚེས་ཉི་ཤུ་རྩ་ལྔ་བར་ཉིན་གསུམ་རིང་སྐོང་ཚོགས་གནང་རྒྱུའི་མཛད་འཆར་ཁག་བང་བསྒྲིགས་ཡོད་པས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་བོད་ཀྱི་ཁམས་སྡེ་དགེ་ནང་གི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཆེད་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས། ས་མཚམས་དང་འབྲེལ་བའི་རྒྱ་གར་གྱིས་གྲོས་འགོ་ག་རེ་བཏོན་ནའང་དེ་ལ་རྒྱ་ནག་གིས་ངོས་ལེན་མི་བྱེད་པར་རྙོག་དྲ་བསྡད་པ་དེས། རྒྱལ་མཚམས་སྐོར་གྱི་གྲོས་མོལ་ལ་ཕན་འབྲས་བྱུང་གི་མེད་པར་རྒྱ་གར་གྱི་ཆེད་མཁས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས། འོད་ཟེར་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་དང། དེ་ནས། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་བདག་ཅག་གི་སྟོན་པ་དང་མཆོག་ཟུང་རྣམ་གཉིས་བཅས་ཀྱི་རིང་བསྲེལ་རྒྱ་གར་ནས་ཐའེ་ལེན་དུ་གདན་འདྲེན་ཞུས་པ་དེས་ཡུལ་གྲུ་གཉིས་བར་གྱི་ཡུན་རིང་ནས་མཛའ་འབྲེལ་ཡོད་པ་དེ་སྔར་ལྷག་ཡར་རྒྱས་ཡོང་རྒྱུར་ཕན་ཐོགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཐོག་ལ་འཛིན་པའི་དམ་དྲག་གི་སྲིད་བྱུས་ཤུགས་ཆེ་རུ་བཏང་བའི་རྐྱེན་པས་སློབ་གྲྭ་ཆེན་མོ་ཁག་ནས་ཐོན་པའི་བོད་མི་གཞོན་སྐྱེས་མང་པོར་བོད་ནང་རྒྱ་ནག་གཞུང་འབྲེལ་གྱི་ལས་ཁུངས་ཁག་ཏུ་ལས་ཀའི་གོ་སྐབས་ཧ་ཅང་གི་ཐོབ་ཁག་པོ་ཆགས་ཡོད་པའི་སྐོར་གནས་ཚུལ་ཞིག་དང། མཇུག་ཏུ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཁྲེན་ལྷུན་གྲུབ་ཚེ་རིང་ཡིན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ཚོགས་ཆེན་ཐེངས་དགུ་པ་དེ་སྦེལ་ཇམ་གྱི་གྲོང་ཁྱེར Brussels དུ་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་ཕྱི་ཚེས་ཉི་ཤུ་རྩ་ལྔ་བར་ཉིན་གསུམ་རིང་བསྐོང་ཚོགས་གནང་རྒྱུ་ཡིན་པ་རེད་འདུག་ཚོགས་ཆེན་དེའི་མཛད་འཆར་ལྟར་ན། ཕྱི་ཚེས་ཉི་ཤུ་རྩ་གཉིས་ཏེ་ཉིན་དང་པོ་དེར་ཚོགས་བཅར་བ་རྣམས་མཚན་ཐོ་བཀོད་གནང་ཐུབ་པ་དགོས་རྒྱུ་དང་ཉིན་དེའི་དགོང་དྲོའི་གསོལ་སྟོན་དེ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གྲ་སྒྲིག་དང། སྐབས་དེར་སྦེལ་ཇམ་དང། ནེ་དར་ལན་སི་བོད་མིའི་སྒྱུ་རྩལ་བ་ཁག་ཅིག་གིས། བོད་ཀྱི་རིག་གཞུང་འཁྲབ་སྟོན་གནང་རྒྱུ་ཡིན་པ་རེད་འདུག་ཕྱི་ཚེས་ཉི་ཤུ་རྩ་གསུམ་སྟེ་ཉིན་གཉིས་པར། ཚོགས་འདུ་དབུ་འབྱེད་ཀྱི་མཛད་སྒོ་དང་སྐབས་དེར། ཡུ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ། Mikulas Peksa། ཡིས་དགའ་བསུའི་གསུང་བཤད་དང། དེ་ནས། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་དང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་གཞོན། ལྕམ། Heidi Hautala མཆོག་གིས་བརྙན་འཕྲིན་ཐོག་གི་གསུང་འཕྲིན། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ། Doctor Hans Gert Pöttering མཆོག་གི་གསུང་བཤད་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གསུང་བཤད་གཙོ་བོ་དེ་གནང་རྒྱུའི་མཛད་འཆར་ཁག་བང་བསྒྲིགས་གནང་ཡོད་པ་རེད་འདུག་ཉིན་དེར་ཚོགས་ཐེངས་དང་པོ་དེར། བོད་ནང་གི་ད་ལྟའི་གནས་སྟངས་སྐོར་ཚོགས་གནང་རྒྱུ་དང། ཚོགས་ཐེངས་གཉིས་པར། བོད་དོན་ལས་འགུལ་སྤེལ་ཕྱོགས་དང་རྒྱབ་སྐྱོར་ཐོབ་ཐབས་སྐོར་དང། ཚོགས་ཐེངས་གསུམ་པ་དེར། རྒྱ་ནག་དམར་ཤོག་ཚོགས་པར་གདོང་ལེན་ཆེད་འཛམ་གླིང་ཐོག་ལས་འགུལ་སྤེལ་ཕྱོགས་ཀྱི་བརྗོད་གཞིའི་སྐོར་ཚོགས་གནང་རྒྱུ་ཡིན་པ་རེད་འདུག་ཡང་ཚོགས་འདུའི་ཉིན་གསུམ་པ། ཕྱི་ཚེས་ཉི་ཤུ་རྩ་བཞི་སྟེ། ཚོགས་བཅར་བ་རྣམས་ཚོགས་ཆུང་ཆ་བགོས་ཐོག་བོད་དོན་ལས་འགུལ་སྤེལ་ཕྱོགས་སྐོར་ཚོགས་གནང་རྒྱུ་ཡིན་པ་དང། དེའི་རྗེས་ཚོགས་འདུའི་སྤྱི་བསྒྲགས་དང། མ་འོངས་པར་ལས་དོན་སྤེལ་འཆར་སྐོར་ཚོགས་གནང་རྒྱུ་ཡིན་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་འདུག། བོད་ཀྱི་ཁམས་སྡེ་དགེ་ནང་གི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཆེད་ཨ་རི། ནིའུ་ཡོག་གྲོང་ཁྱེར་དུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར། ང་ཚོས། ནིའུ་ཡོག་ཏུ་ཡོད་པའི་ས་གནས་ཀྱི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཁམས་སྡེ་དགེ་རྫོང་གི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཆེད་དུ། ཨ་རིའི་ནིའུ་ཡོག་ཏུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་སྟེ། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་བོད་རང་བཙན་ལས་འགུལ་བ་བོད་མི་སྐོར་ཞིག་གིས། ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ནས། ཉེ་བའི་བདུན་ཕྲག་གཅིག་ཙམ་རིང་ཁམས་སྡེ་དགེ་རྫོང་ནང་རྒྱ་ནག་གིས་ཆུ་མཛོད་གསར་སྐྲུན་བྱེད་རྒྱུར་ས་གནས་དེ་གའི་བོད་མི་སྐྱ་སེར་མང་པོས་ཞི་བའི་ངོ་རྒོལ་བསྟུད་མར་བྱས་རྗེས། ད་ལྟའི་ཆར་ཞི་བའི་ངོ་རྒོལ་བྱེད་མཁན་མི་མང་པོ་འཛིན་བཟུང་བྱེད་བཞིན་པའི་ཛ་དྲག་གི་གནས་སྟངས་བཅས་ལ་གདུང་སེམས་མཉམ་སྐྱེད་ཆེད་དུ། ངོ་རྒོལ་སྐད་འབོད་འདི་གོ་སྒྲིག་བྱས་ཡོད་པ་དང། ངོ་རྒོལ་སྐད་འབོད་བྱེད་མཁན་ཚོའི་འཕྲེད་དར་ཞིག་གི་ཐོག་ལ། ཁམས་སྡེ་དགེ་རྫོང་གི་མི་མང་གིས་ཉེན་རྟོག་པར་ཞུ་འབོད་བྱེད་བཞིན་པའི་བརྙན་དཔར་དང། རྒྱ་ནག་གཞུང་གི་བཙན་དབང་གིས་དེ་གའི་བོད་མིའི་གྲོང་ཚོ་དང། དགོན་སྡེ་དྲུག་དང་བོད་མི་སྟོང་ཕྲག་འགའ་ཞིག་གནས་གཞན་དུ་གནས་སྤོས་དགོས་པའི་བཙན་སྐུལ་བྱེད་རྒྱུ། མཚམས་འཇོག་བྱེད་དགོས་པའི་འབོད་ཚིག་བཅས་དབྱིན་ཡིག་ནང་བྲིས་ནས་ངོ་རྒོལ་ལས་འགུལ་གྱིས་སྤེལ་ཡོད་པ་རེད།

གསར་འགྱུར་ཡོང་ཁུངས་ཁག་ལྟར་ན། རྒྱ་ནག་གཞུང་གིས་འདས་པའི་ལོ་བཅུ་གྲངས་ཤིག་གི་སྔོན་ཚུད་ནས། སྡེ་དགེ་རྫོང་དབོན་པོ་སྟོད་ཤང་གི། འབྲི་ཆུའི་བཞུར་རྒྱུན་གྱི་འབྲི་ཆུ་བཀག་སྟེ། གློག་ཁང་ཆེན་པོ་འཛུགས་སྐྲུན་བྱེད་རྒྱུའི་ལས་འཆར་ཡོད་པ་དང། ཉེ་བའི་ཆར་ལས་གཞི་དེ་དངོས་སུ་འགོ་འཛུགས་བྱས་པར། དབོན་པོ་སྟོད་ཕྱོགས་སུ་ཤང་ཁག་གཉིས་དང།

ཛ་དྲག་ངང་སྡེ་དགེ་རྫོང་གི་སྨན་ཁང་དུ་མྱུར་སྐྱོབ་བྱེད་དུ་བསྐྱལ་ཡོད་པ་དང། མི་མང་གི་ལག་ཐོགས་ཁ་པར་འཕྲོག་སྟེ་ཕྱི་ལ་བརྙན་པར་སོགས་འབྲེལ་ཡོད་གནས་ཚུལ་འགྲེམས་སྤེལ་མི་ཆོག་པ་བཟོས་ཡོད་པས། ཛ་དྲག་གི་གནས་སྟངས་ཤིག་གི་འོག་ལ་གནས་ཡོད་པ་རེད། ཁམས་སྡེ་དགེའི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཆེད་དུ། ཕྱི་ཚེས་ཉི་ཤུ་རྩ་བཞི་ཉིན། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ། ས་གནས་གཞོན་ནུ་ཚོགས་པའི་གོ་སྒྲིག་འོག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་ཀྱང་གོ་སྒྲིག་བྱེད་འཆར་ཡོད་པ་རེད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ནང་གི་ཁྱིམ་ཐོ་ཞིབ་བཤེར་གྱི་ལས་གཞི་དངོས་སུ་འགོ་འཛུགས་གནང་ཡོད་པ་རེད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱིས་ད་ཐེངས་ཀྱི་ཁྱིམ་ཐོ་ཞིབ་བཤེར་གྱི་དམིགས་ཡུལ་ནི་བཙན་བྱོལ་བོད་མི་རྣམས་ཀྱི་མི་འབོར་རྒྱུས་ལོན་ཆེད་ཡིན་ཞིང། ད་ཆ་ཁྱིམ་ཐོ་ཞིབ་བཤེར་གནང་མཁན་རྣམས་ཀྱིས་རྒྱ་གར་བྱང་ཕྱོགས་དང་དབུས་ཕྱོགས་མངའ་ཁུལ་ནང་ཁྱིམ་ཐོ་ཞིབ་བཤེར་གྱི་ལས་དོན་འགོ་འཛུགས་གནང་ཡོད་པ་རེད་འདུག། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱ་གར་བྱང་ཕྱོགས་དང་རྒྱ་གར་དབུས་ཕྱོགས་མངའ་ཁུལ་གནས་སྡོད་བཙན་བྱོལ་བོད་མི་རྣམས་ཀྱིས་ཁྱིམ་ཐོ་ཞིབ་བཤེར་གྱི་ལས་དོན་དེར་གང་ཅིའི་མཉམ་ཞུགས་དང་ཟིན་ཐོ་ཁག་འབུལ་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་ཁྱིམ་ཐོ་ཞིབ་བཤེར་གྱི་ཟིན་ཐོའི་གྲུབ་དོན་དེས་འབྱུང་འགྱུར་བཙན་བྱོལ་བོད་མིའི་འདུ་སྡོད་ཁག་གི་ནང་ལས་འཆར་ཁག་བཀོད་སྒྲིག་དང་སྲིད་བྱུས་ཁག་ལག་བསྟར་ཐོག་ཕན་ཐོགས་ཆེན་པོ་ཡོང་རྒྱུའི་རེ་བ་ཡོད་པ་རེད་འདུག་འབྱུང་འགྱུར་བདུན་འགའ་ཤས་ནང་བོད་མིའི་སྒྲིག་འཛུགས་ཀྱི་ཁྱིམ་ཐོ་ཞིབ་བཤེར་གནང་མཁན་རྣམས་ཀྱིས་རྒྱ་གར་བྱང་ཕྱོགས་དང་དབུས་ཕྱོགས་མངའ་ཁུལ་ནང་ཞིབ་བཤེར་གྱི་ལས་དོན་སྤེལ་བ་དེས་མ་འོངས་པར་རྒྱ་གར་ནང་གི་བོད་མིའི་སྤྱི་ཚོགས་དེ་རྒྱུན་མཐུད་དང། ཆིག་སྒྲིལ་དང་ལྡན་པ་ཞིག་ཡོང་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་འགོད་སྤེལ་གནང་འདུག། ཡང་རྒྱ་ནག་གིས་ལོ་འདིའི་ནང་ཕྱིའི་རྒྱལ་ཁབ་ཁག་གིས་ཐའེ་ཝན་ཐོག་ཐེ་བྱུས་བྱེད་མཁན་ལ་མཐའ་གཅིག་ཏུ་གདོང་ལེན་གྱིས་ཐའེ་ཝན་རང་དབང་རང་བཙན་བྱེད་དུ་བཅུག་རྒྱུ་མིན་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་རེས་གཟའ་པ་སངས་ཉིན་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་མཐོ་ཤོས་བཞི་པ་ཝང་ཧུའུ་ཉིང་ཡིས་ཚོགས་འདུ་ཞིག་གི་ཐོག་འདི་ལོ་རྒྱ་ནག་དམར་ཤོག་ཚོགས་པ་འགོ་བཙུགས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་གྱི་ཡོད་སྟབས་ཐའེ་ཝན་དང་འབྲེལ་བའི་ལས་དོན་ཁག་འགན་འཁུར་ཆེན་པོ་དང་དམིགས་ཚད་དང་ལྡན་པ་ཞིག་བྱེད་དགོས་ཞེས་བརྗོད་ཡོད་པའི་སྐོར་གནས་ཚུལ་བཏོན་ཡོད་པ་རེད་འདུག་དེ་བཞིན་གོང་ཞུས་རྒྱ་ནག་གི་དཔོན་རིགས་དེས་རྒྱ་ནག་གིས་ཐའེ་ཝན་རང་དབང་རང་བཙན་བྱེད་རྒྱུར་མཐའ་གཅིག་ཏུ་གདོང་ལེན་བྱེད་དགོས། ཕྱི་ཕྱོགས་ཀྱི་ཐེ་ཇུས་ཁག་འགོག་ཐབས་བྱེད་དགོས། ཐའེ་ཝན་མཚོ་གླིང་ནང་གི་རྒྱལ་ཞེན་པ་དང་ཆིག་སྒྲིལ་བྱེད་མཁན་གྱི་ནུས་སྟོབས་ཁག་ལ་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་དགོས། ཐའེ་ཝན་གྱི་མཚོ་ཁར་ཞི་བདེ་དང་བརྟན་ལྷིང་མུ་མཐུད་ནས་འཇོག་དགོས་ཞེས་བརྗོད་ཡོད་པ་རེད་འདུག་གོང་ཞུས་ཀྱི་ཚོགས་འདུ་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང། རྒྱ་ནག་དམར་ཤོག་ཚོགས་པའི་ཕྱི་སྲིད་ལས་དོན་ལྷན་ཁང་གི་འགོ་ཁྲིད་གཅིག་ལྕོགས་དང། ཕྱི་ལོ་ཉིས་སྟོང་བརྒྱད་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་བར་རྒྱ་ནག་གི་ཐའེ་ཝན་ལས་དོན་ལྷན་ཁང་གི་འགོ་ཁྲིད་ཝང་ཡི་ཚོགས་འདུ་དེར་ཞུགས་ཡོད་པ་རེད་འདུག་ཐའེ་ཝན་གཞུང་གིས་རྒྱ་ནག་རྒྱལ་སྤྱིའི་སྟེང་མཚོ་གླིང་མི་མང་གི་ཚབ་བྱེད་པའི་ཐོབ་ཐང་མེད་པའི་སྐོར་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཐའེ་ཝན་ཐོག་དབང་བསྒྱུར་རྩ་བ་ནས་བྱས་མེད་སྟབས་ཐའེ་ཝན་རྒྱ་ནག་གི་མངའ་ཁོངས་ཡིན་ལུགས་བརྗོད་པ་དེ་ཁུངས་ལུང་མེད་པ་ཞིག་ཡིན་པའི་སྐོར་བརྗོད་ཀྱི་ཡོད་པ་རེད་འདུག། ས་མཚམས་དང་འབྲེལ་བའི་རྒྱ་གར་གྱིས་གྲོས་འགོ་ག་རེ་བཏོན་ནའང་དེ་ལ་རྒྱ་ནག་གིས་ངོས་ལེན་མི་བྱེད་པར་རྙོག་དྲ་བསྡད་པ་དེས་རྒྱལ་མཚམས་སྐོར་གྱི་གྲོས་མོལ་ལ་ཕན་འབྲས་འབྱུང་གི་མེད་པར་རྒྱ་གར་གྱི་ཆེད་མཁས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ས་མཚམས་དང་འབྲེལ་བའི་རྒྱ་གར་གྱིས་གྲོས་འགོ་ག་རེ་བཏོན་ནའང་དེ་ལ་རྒྱ་ནག་གིས་ངོས་ལེན་མི་བྱེད་པར་རྙོག་དྲ་བསླངས་བསྡད་པ་དེས་རྒྱལ་མཚམས་སྐོར་གྱི་གྲོས་མོལ་ལ་ཕན་འབྲས་འབྱུང་གི་མེད་པར་རྒྱ་གར་གྱི་ཆེད་མཁས་པ་ཚོས་ངོས་འཛིན་གནང་གི་འདུག། རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་དྲ་གནས་སུ་འཁོད་པ་ལྟར་ན་བདུན་ཕྲག་འདིའི་རེས་གཟའ་ཟླ་བ་སྤྱི་ཟླ་གཉིས་པ་གྱི་ཚེས་པ་བཅུ་དགུ་གི་ཉི་མ། རྒྱ་གར་དང་རྒྱ་ནག་གི་དམག་དཔོན་མཐོ་ཤོས་རིམ་པ་གཉིས་པ་གྱི་གོ་གནས་འཛིན་པ་གྱི་མཐོ་རིམ་དཔོན་རིགས་ཀྱི་གྲོས་མོལ་ཐེངས་མ་ཉི་ཤུ་རྩ་གཅིག་པ་དེ་རྒྱ་གར་དང་བོད་ཀྱི་ས་མཚམས་བླ་དྭགས་ཆུ་ཤུལ་ས་གནས་སུ་སྐོང་འཚོགས་གནང་སྟེ། བླ་དྭགས་ཤར་རྒྱུད་དུ་ད་ཡོད་ས་མཚམས་ཁག་ནང་ཕན་ཚུན་རྦད་དེ་གདོང་ཐུག་མི་འབྱུང་ཐབས་གནང་རྒྱུ་ནི། རྒྱལ་ཁབ་གཉིས་ཀ་གི་རྒྱལ་མཚམས་སུ་ཞི་བདེ་ལྷིང་འཇགས་བསྐྱར་གསོ་ཡོང་བར་གཞི་རྩ་གལ་ཆེ་ཤོས་ཆགས་ཡོད་པར་ངོས་འཛིན་དང་འབྲེལ། ཕྱོགས་གཉིས་ཀ་གི་འཆམ་མཐུན་གྱི་སྒོ་ནས་ཕན་ཚུན་བསམ་འཆར་བརྗེ་རེས་གནང་བ་དང། རྒྱ་དཀར་ནག་གཉིས་ཀའི་དགོས་གལ་ཅན་གྱི་དམག་དོན་དང་ཕྱི་འབྲེལ་གྱི་འབྲེལ་ལམ་རྒྱུན་མཐུད་ཉར་རྒྱུར་མོས་མཐུན་བྱུང་བ་མ་ཟད། རྒྱལ་མཚམས་ས་ཁུལ་དུ་ཞི་བདེ་དང་ལྷིང་འཇགས་ཡོང་བར་ཕྱོགས་གཉིས་ཀ་གི་ཆོད་སེམས་བསྟན་ཡོད་པ་འཁོད་ཡོད་ནའང། རྒྱ་གར་གྱི་དམག་དཔོན་ཟུར་པ་ཨ་མི་ཏི་བྷན་སལ་ལགས་ནས། ས་མཚམས་དང་འབྲེལ་བའི་རྒྱ་གར་གྱིས་གྲོས་འགོ་ག་རེ་བཏོན་ནའང། དེ་ལ་རྒྱ་ནག་གིས་ངོས་ལེན་མི་བྱེད་པར་རྙོག་དྲ་བཟོས་བསྡད་པ་དེས།

རྒྱ་གར་དང་རྒྱ་ནག་གི་བར་ད་ལན་གྲོས་མོལ་གནང་བ་དེར་འགྱུར་བ་མངོན་གསལ་དོད་པོ་ཅི་ཡང་མེད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། རྒྱ་གར་དང་རྒྱ་ནག་གི་དམག་སྤྱི་རིམ་པ་གཉིས་པ་གི་བར་གྱི་གྲོས་མོལ་ཐེངས་མ་ཉི་ཤུ་རྩ་གཅིག་པ་དེར་འགྱུར་ལྡོག་མངོན་གསལ་དོད་པོ་ཅི་ཡང་མེད་པར། ཕྱོགས་གཉིས་ཀས་ལ་དྭགས་ཤར་ཕྱོགས་ཀྱི་དམག་དཔུང་ངང་འཐེན་བྱས་བསྡད་པ་ཙམ་དང། ཕན་ཚུན་གདོང་ཐུག་དང་རྙོག་དྲ་མི་འབྱུང་བ་གི་གྲོས་བསྡུར་ཙམ་འགྲོ་བསྡད་ཡོད་ཅིང། ཕྱོགས་གཉིས་ཀའི་གསལ་བསྒྲགས་གི་ནང་ལ་དྭགས་ཤར་ཕྱོགས་ཀྱི་ས་མཚམས་གནས་སྟངས་ཀྱི་ཐད་དུ་འགྱུར་བ་ཆེན་པོ་འགྲོ་བ་གི་སྔོན་རྟགས་གང་ཡང་མེད་ནའང། གསར་འགྱུར་ཁ་ཤས་ཀྱི་ནང་རྒྱ་དཀར་ནག་གཉིས་ཀ་གི་དགུན་དུས་རྫོགས་ཏེ་དབྱར་མགོ་སླེབས་ཁ་དེར། མཐའ་སྲུང་དམག་མི་དཔུང་སྣོན་རྒྱ་ཆེ་མི་བྱེད་པ་གི་མོས་མཐུན་བྱས་ལུགས་འཁོད་ཡོད་རུང། གནས་ཚུལ་དེ་ཁུངས་ཐུབ་ཡིན་མིན་གསལ་བོ་མི་འདུག་པས། གཞུང་འབྲེལ་གྱི་ཡིག་ཆ་གཞིར་བཟུང་ན་གྲོས་མོལ་དེ་ལ་འགྱུར་བ་མངོན་གསལ་ཅན་གང་ཡང་མི་འདུག་ཅེས་འགྲེལ་བརྗོད་གནང་སོང། སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་རྒྱ་གར་གྱི་ལ་དྭགས་གྷལ་ཝན་ལུང་གཤོང་དུ། རྒྱ་དཀར་ནག་གཉིས་ཀའི་དམག་དཔུང་གི་བར་གདོང་ཐུག་དྲག་པོ་བྱུང་ཡོད་པར་བརྟེན། རྒྱ་གར་ནང་རྒྱ་ནག་གི་བཟོ་གྲྭ་ཁག་ཅིག་ལ་གན་རྒྱ་མཚམས་འཇོག་གནང་བ་དང། རྒྱ་གར་གྱི་ཁྲོམ་རར་རྒྱ་ནག་གི་བཟོ་ཚོང་ལས་ཁུངས་ཁག་ཅིག་བཀག་སྡོམ་བྱས་པ། རྒྱ་ནག་གིས་བཟོས་པའི་ཁ་པར་ནང་གི་འཕྲུལ་རིགས་མ་ལག་ཉིས་བརྒྱ་ལྷག་བཀག་སྡོམ་གནང་བ་སོགས་བྱུང་ཡོད་པ་མ་ཟད། ཉེ་ཆར་ཡང་སྤྱི་ཟླ་དང་པོ་གི་ཚེས་པ་གཉིས་ཀྱི་ཉིན་མ་རྒྱ་གར་གྱི་ས་ཁོངས་ལ་དྭགས་སུ་ལུག་རྫི་ཁག་ཅིག་དང། རྒྱ་ནག་མཐའ་སྲུང་དམག་མི་གི་བར་ས་རྩོད་ཀྱི་རྙོག་ཟིང་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་ནང་འོད་ཟེར་ལགས་རྒྱ་ནག་ཏུ་སློབ་གྲྭར་བསྐྱོད་པའི་བརྒྱུད་རིམ་ནང་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་སྦྱོང་བྱ་རྒྱུའི་གོ་སྐབས་མེད་པ་དང། དེ་ནས་ལྷ་སར་ཕྱིར་ལོག་བྱུང་བའི་རྗེས་ཀྱི་ལྷ་སའི་དམ་དྲག་གི་གནས་སྟངས་དང་རིམ་པས་བོད་མི་རིགས་ཀྱི་རིག་གཞུང་ལ་དོ་སྣང་བྱུང་བ་སོགས་ཀྱི་སྐོར།

རྩ་མེད་བཏང་སྟེ། ཁོ་ཚོའི་ཕྲུ་གུ་ར་ཤི་ཡའི་བསམ་བློའི་འདུ་ཤེས་འོག་འཚར་ལོངས་བྱ་རྒྱུ་ཡིན་པ་ཟེར་བརྗོད་ཡོད། ཁོ་མོའི་སྐད་ཆ་འདིས་སྐབས་དེ་དུས་སྤེལ་པའི་གནས་ཚུལ་གཞན་ཞིག་ར་སྤྲོད་ཐུབ་ཡོད་པ་སྟེ། ཡེལ་གཙུག་ལག་སློབ་གྲྭའི་མི་ཆོས་རིང་ལུགས་ཞིབ་འཇུག་ཁང་གི་སྙན་ཐོའི་ནང་ཐེར་འདོན་བྱས་པར་གཞིགས་ན། ར་ཤི་ཡས་བཙན་བཟུང་བྱས་པའི་ཁཱར་མི་ཡ་དང། ར་ཤི་ཡའི་ས་ཆའི་ནང། ཉུང་མཐར་ཡུཀ་རེན་གྱི་བྱིས་པ་དྲུག་སྟོང་བཀག་ཉར་བྱས་ནས་ཡོད་པ་མ་ཟད། ད་དུང་དེ་ལས་མང་བ་ཡོད་སྲིད་པ་རེད་འདུག་སྙན་ཐོའི་ནང་བརྗོད་པར། ར་ཤི་ཡའི་གཞུང་གིས་ངོས་ལེན་བྱས་པའི་དམག་སྒར་མང་པོ་ཞིག་ལ་མཉམ་འདྲེས་ཀྱི་འཆར་གཞི་ཟེར་དྲིལ་བསྒྲགས་བྱེད་ཀྱི་ཡོད་པ་འདི་ནི་ཡུ་ཀེ་རེན་གྱི་བྱིས་པ། ར་ཤི་ཡའི་གཞུང་གི་མི་རིགས་རིག་གཞུང་དང་ལོ་རྒྱུས། སྤྱི་ཚོགས་ཀྱི་རྣམ་པའི་ནང་མཉམ་འདྲེས་བྱེད་བཅུག་འདོད་ཡོད་པ་གསལ་པོ་བསྟན་ཡོད་ཅེས་འདུག། དེར་བརྟེན་གུས་མོའི་རྩོམ་ཡིག་ཅིག་དྲན་བྱུང་བ་འདི་ནི་ལོ་མང་རིང་ནས་བྲིས་རྩོམ་བྱས་ཀྱང་མཇུག་བསྒྲིལ་མེད་པའི་ཁྱིམ་རྒྱུད་ཀྱི་སྒྲུང་གཏམ་རྩོམ་ཡིག་རིང་པོ་ཞིག་ཡོད་པ་དེའི་ནང་གི་དུམ་བུ་ཞིག་ཡིན་ཞིང། འགོ་བརྗོད་དུ། ཀླ་ཀློའི་ལྕེ་ཟེར་ཡོད་པ་དང། འབྲེལ་ཡོད་ང་རང་དང་མི་རབས་གཅིག་པའི་བོད་པར་སྦྱོང་བརྡར་སྤྲད་པའི་ཉམས་མྱོང་ལ་ཕྱིར་དྲན་བྱས་པ་ཞིག་དང། ནང་དོན་གཙོ་བོ་ཁ། དེ་སྔ།

ཁྲེང་ཏུའུ་ལ་ཡོད་པའི་ལྷོ་ནུབ་མི་རིགས་སློབ་གྲྭའི་གྲ་སྒྲིག་ཚན་ཁག་སྟེ། སློབ་འབྲིང་མཐོ་རིམ་དང་མཚུངས་པ་འདིར་བོད་པའི་སློབ་མ་བསྡུ་བ་དང་ཏག་ཏག་སྐབས་ཁེལ་བྱུང། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་སློབ་མ་དངོས་སུ་བསྡུས་པའི་གྲ་སྒྲིག་ཚན་ཁག་འདི་ནི། ཕྱིས་སུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་པེ་ཅིང་དང་ཧྲང་ཧའེ་སོགས་རྒྱ་ནག་གི་གྲོང་ཁྱེར་ཁག་ནང་བཙུགས་པའི་བོད་ལྗོངས་འཛིན་གྲྭ་དང་བོད་ལྗོངས་སློབ་འབྲིང་མ་བཙུགས་གོང་གི་རྣམ་པ་དེ་ཡིན་ཞིང། ཚོད་ལྟའི་ངོ་བོ་ལྡན་པ་ཞིག་དང། འདི་རྣམས་ཚང་མ་རྒྱ་མིར་སྒྱུར་བའི་གོམ་སྟབས་མགྱོགས་རུ་གཏོང་བའི་དམིགས་ཡུལ་བཅངས་ཡོད། ཕ་མས་སྐུལ་མ་བྱས་པ་ཞིག་མ་ཡིན་པར། ང་རང་སྒེར་གྱི་འདོད་པ་བཞིན་ངས་གྲ་སྒྲིག་ཚན་ཁག་འདིར་མིང་ཐོ་བརྒྱབ་པ་ཡིན། ལྡོག་ཕྱོགས་ཀྱི་བསམ་བློའི་འཛིན་སྟངས་ཀྱི་དུས་སྐབས་ལ་སླེབས་པའི་གུས་མོས། ཕ་མའི་བཀག་འདོམས་ལ་བརྩི་འདོད་མེད་པ་མ་ཟད། ད་དུང་ཁྲེང་ཏུའུ་ནི་བྱ་དངོས་གསར་པས་ཁེངས་ནས་ཡོད་པའི་གྲོང་ཁྱེར་ཆེན་པོ་ཞིག་ཡིན་པ་ཚོར་བ་ལས་རྒྱ་ནག་དང། བོད་ཁུལ་ལ་ཁྱད་པར་གང་ཡོད་པ་ཤེས་ཚོར་ཐུབ་མེད་ལ།

དམག་ཆས་གོན་པའི་པཱ་ལགས་ཀྱིས། ང་རང་ཁྲེང་ཏུའུ་བར་བསྐྱལ་གནང་བྱུང། ང་ཚོས་རྒྱང་རིང་དུ་བསྐྱོད་པའི་རྐུབ་སྟེགས་མཁྲེགས་པོའི་མོ་ཏྲའི་ནང་བསྡད་དེ། བོད་སྐད་ཐོག་གང་འབོད་ཀྱི་ཡོད་པ་ངས་ཤེས་ཀྱི་མེད། རྒྱ་སྐད་ཐོག་ཨར་ལང་རི་བོ་ཟེར་བའི་རི་མཐོ་པོ་འདི་བརྒྱུད་ནས་བསྐྱོད་པའི་རྗེས་སུ། སྒེའུ་ཁུང་གི་ཕྱིའི་རྣམ་པ་ནི་སྔོ་ལྗང་གི་སྨྱུག་མ་དང། ས་ཁྱོན་ཆེ་བའི་ཚལ་ཞིང། ཡལ་གའི་རྩེ་མོར་ཤིང་ཏོག་གི་འབྲས་བུས་ཁེངས་ནས་ཡོད་པ་མཐོང་རྒྱུ་འདུག། ང་ཚོ་མོ་ཏྲ་ནས་བབས་པའི་རྗེས་ཐོག་མར་མཐོང་པ་ནི་ཁྲོམ་གཞུང་ཐོག་གི་ཟ་ཁང་མདུན་ཡོད་པའི་གཞོང་པའི་ནང། གྲོགས་མེད་གཅིག་པུར་ལུས་པའི་རི་བོང་གི་མགོ་བོ་སྤུངས་ནས་ཡོད་པ་དེའི་ཁྲོད་ནས་བྲོ་བ་ལྡན་པའི་དྲི་ཞིམ་འཕྱུར་ནས་འདུག་པས་ང་རང་ཧོན་ཐོར་བ་དང། རི་བོང་གི་ཤ་ཟས་ན་ཤོ་ཏོ་ཆགས་ཀྱི་རེད་ཟེར་བའི་བོད་ཀྱི་དམངས་ཁྲོད་ཀྱི་བཤད་སྲོལ་འདི་ལམ་སེང་དྲན་བྱུང་ལ། མིག་མདུན་དུ་ཡང་རི་མཐོ་གྲོག་རོང་གི་གཞུང་ལམ་ཐོག་གློ་བུར་དུ་རི་བོང་ཤི་བ་དེ་འདྲ་ཐོན་བྱུང། མདུན་དུ་ཐོན་ཡོང་བ་ཧ་ཅང་མང་པོ་ཞིག་ནི་གནམ་ས་འཛོལ་བའི་ཁྱད་པར་རེད་འདུག་ཟ་འཐུང་དང་ཕྱི་ཚུལ་གྱི་རྣམ་པ། སྐད་ཀྱི་སྒྲ་གདངས་སོགས་ལ་འགྱུར་བ་ཕྱིན་ནས་མདོག་དམར་ལ་བྲོ་བ་མངར་བའི་སྦྲུལ་ཉ་ཟས་པ་དང། གཡེར་མ་དང་སུ་པན་ཡོད་པའི་རི་བོང་གི་མགོ་བཙོས་པ་ཟས་པ། སྦལ་པའི་ཤ་ཟས་པ་སོགས་འགོ་བཙུགས་ཡོད། འདི་ཚོ་ཟས་ན་འཛེམ་བྱ་ནས་འགལ་གྱི་ཡོད་པ་ཤེས་ཀྱི་ཡོད་ལ། འདི་ཚོ་མ་བཟས་ན་རྨོངས་དད་ཀྱི་ཀླ་ཀློ་ཟེར་བ་ཡིན་སྐོར་དེ་བས་ཤེས་ཀྱི་ཡོད། ཁྲིན་ཏུ་མིས། ཀླ་ཀློ་ཟེར་ཁ་རྒྱུན་དུ་བཤད་རྒྱུར་དགའ་བོ་ཡོད། གལ་ཏེ། རང་གི་རི་བོང་གི་མགོ་ཡང་ཟ་མ་ནུས་ན། ལྐུག་རྟགས་དོད་པའི་ཀླ་ཀློ་ཟེར་བ་ཡིན་པར་བརྩི་གི་ཡོད་པ་དང། ཁྲིན་ཏུ་ས་བབ་ནི་བཞའ་ཚན་ལྡན་ཞིང་གཞོང་ས་ཞིག་ཡིན་པས། ང་དང་རིགས་རུས་གཅིག་པའི་སློབ་གྲོགས་ཚང་མས། མགོ་བོའི་སྟེང་གི་སྐྲ

ང་ཚོ་ནི་ཁྲིན་ཏུ་ས་གནས་ཀྱི་སློབ་འབྲིང་སློབ་མ་དང་འབྲེལ་བ་རྩ་བ་ནས་མེད་ལ། ང་ཚོ་དང་ལོ་ཚད་གཅིག་པའི་སློབ་མ་ཁོང་ཚོས་ཉིན་ལྟར་གང་སློབ་སྦྱོང་བྱེད་ཀྱི་ཡོད་པ་རྩ་བ་ནས་ཤེས་ཀྱི་མེད། ཡིན་ན་ཡང། གཅིག་པ་ཡིན་དགོས་ཀྱི་རེད། གང་ལྟར་ང་ཚོ་དང་ཁོང་ཚོའི་སློབ་དེབ་གཅིག་པ་གཅིག་རྐྱང་རེད་འདུག། དེ་མིན་བོད་ཡིག་སློབ་དེབ་དང་ཡང་ན། དབྱིས་མི་རིགས་ཀྱི་སྐད་ཡིག་སློབ་དེབ་ཁ་སྣོན་རྩ་བ་ནས་བྱེད་ཀྱི་མེད། གུས་མོའི་སློབ་གྲོགས་མང་ཆེ་བ་བོད་པ་རེད། དེ་མིན་ཁ་དབྱིས་མི་རིགས་རེད། འོན་ཀྱང། བོད་སྐད་དང། དབྱིས་སྐད་ཡིག་ཤེས་མཁན་ཁ་ཤས་ལས་མེད། དུས་ཚོད་ཀྱི་འགྱུར་བའི་ཁྲོད་ནས་མི་ཚང་མ། ཁྲིན་ཏུ་སྐད་གདངས་ཆུ་རྒྱུག་རྒྱུག་བཤད་ཐུབ་མཁན་ཆགས་ཡོད། རྗེས་སུ་ལྷ་སའི་སྤུན་མཆེད་ཚོས། གུས་མོའི་ལྕེ་ནི་གཤག་བཅོས་བྱས་པའི་ལྕེ་ཟེར་བརྗོད་ཀྱི་ཡོད། གང་ཡིན་ཞེ་ན། ལྕེ་འདར་ནས་ཐོན་པའི་སྒྲ་དང། ལྕེ་སྒྲིལ་ནས་ཐོན་པའི་སྒྲ། སོ་རྙིལ་ནས་ཐོན་པའི་སྒྲ་སོགས། སྐྱེ་གནས་ནས་ཐོན་པའི་བོད་པའི་སྲོལ་རྒྱུན་གྱི་སྒྲ་ངས་སྟོན་མི་ཐུབ་པ་དང། ཡང་ན། སྒྲ་འགྱུར་ནས། ཁྱད་མཚར་ཆགས་པ་མ་ཟད། ཐ་ན། བོད་སྐད་ཐོག་གི་ལྷ་ས་ཟེར་བའི་ཚིག་འདི་ཡང་སྒྲ་གཙང་མ་ཞིག་སྟོན་ཐུབ་ཀྱི་མེད། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ནས་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་བདག་ཅག་གི་སྟོན་པ་དང་མཆོག་ཟུང་རྣམ་གཉིས་བཅས་ཀྱི་རིང་བསྲེལ་རྒྱ་གར་ནས་ཐཱ་ལེན་དུ་གདན་འདྲེན་ཞུས་པ་དེས་ཡུལ་གྲུ་གཉིས་བར་གྱི་ཡུན་རིང་ནས་མཛའ་འབྲེལ་ཡོད་པ་དེ་སྔར་ལྷག་ཡར་རྒྱས་ཡོང་རྒྱུར་ཕན་ཐོགས་ཡོད་པའི་སྐོར་རྒྱ་གར་དབུས་གཞུང་གི་སྤྱི་ཚོགས་དྲང་བདེན་དང་ནུས་སྤེལ་བློན་ཆེན Doctor Virendra Kumar ལགས་ནས་གསུངས་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ང་ཚོའི་རྒྱ་གར་ལྷོ་ཕྱོགས་ཀྱི་ས་གནས་ཀྱི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་བདག་ཅག་གི་སྟོན་པ་དང་མཆོག་ཟུང་རྣམ་གཉིས་ཀྱི་རིང་བསྲེལ་ཁག་རྒྱ་གར་ནས་ཐའི་ལན་དུ་གདན་འདྲེན་ཞུས་པ་དེ་ཡུལ་གྲུ་གཉིས་བར། ཡུན་རིང་ནས་མཛའ་འབྲེལ་ཡོད་པ་དེ་སྔར་ལྷག་ཡར་རྒྱས་ཡོང་རྒྱུར་ཕན་ཐོགས་ཡོད་སྐོར། རྒྱ་གར་དབུས་གཞུང་སྤྱི་ཚོགས་དྲང་བདེན་དང་ནུས་པའི་བློན་ཆེན། Doctor Virender Kumar ལགས་ཀྱིས་གསུངས་པ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་ཡས་ཡིན། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་ཕྱི་དྲིལ་ལྷན་ཁང་དང། རྒྱ་གར་ནང་ཡོད་པའི་ཐའི་ལན་གཞུང་ཚབ་ལས་ཁང་དང། རྒྱལ་སྤྱིའི་ནང་པའི་མཐུན་ཚོགས་བཅས་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་དང་གང་ཉིད་ཀྱི་ཉེ་བའི་སྲས། ཤཱ་རིའི་བུ་དང་མོའུ་འགལ་བུ་བཅས་ཀྱི་སྐུ་གདུང་རིང་བསྲེལ་ཁག་རྒྱ་གར་ནས་ཐའི་ལན་དུ་ནང་པའི་དད་ལྡན་པ་རྣམས་ཆེད་ཉིན་གྲངས་གཉིས་རྩ་དྲུག་རིང་མཇལ་ཁའི་ཆེད་དམིགས་བསལ་གནམ་གྲུའི་ནང་གདན་འདྲེན་ཞུས་ཤིང། སྐབས་དེར་རྒྱ་གར་བྷི་ཧར་མངའ་སྡེའི་སྲིད་སྐྱོང་སྐུ་ཞབས Rajendra Vishwanath Arlekar ལགས་དང་རྒྱ་གར་དབུས་གཞུང་སྤྱི་ཚོགས་དྲང་བདེན་དང། ནུས་པའི་བློན་ཆེན Doctor Virender Kumar ལགས་ཀྱིས་གཙོས་པའི་རྒྱ་གར་གཞུང་གི་འབྲེལ་ཡོད་གནད་ཡོད་མི་སྣ་ལྷན་བཅར་ཞུས་ཏེ་སྐུ་གདུང་རིང་བསྲེལ་དེ་དག་ཐའི་ལེན་དམག་མིའི་གནམ་ཐང་དུ་ཕེབས་འབྱོར་བྱུང་སྐབས། ཐའི་ལེན་རིག་གཞུང་བློན་ཆེན་སྐུ་ཞབས Sermsak Pongpanich ལགས་ཀྱིས་གཙོས་པའི་གཞུང་དང་གཞུང་འབྲེལ་མ་ཡིན་པའི་གནད་ཡོད་མི་སྣ་དང་དགེ་འདུན་པ་བཅས་ནས་ཕེབས་བསུ་གཟབ་རྒྱས་ཞུས་ཤིང། ཐའི་ལེན་རྒྱལ་ས Bangkok དུ་རྒྱལ་ཡོངས་གནའ་རྫས་འགྲེམས་སྟོན་ཁང་དུ་ཕེབས་འབྱོར་བྱུང་ཡོད་པ་རེད་འདུག་ལ། Doctor Virender Kumar ལགས་ཀྱིས་ད་ལན་ཐའི་ལེན་དུ་སྐུ་གདུང་རིང་བསྲེལ་ཁག་གདན་འདྲེན་ཞུས་པའི་ལས་འཆར་སྐོར། རྒྱ་གར ANI གསར་འགྱུར་བརྒྱུད་ལམ་ལ་གསུངས་དོན་ལ། ད་ལན་སྟོན་པ་དང་མཆོག་ཟུང་རྣམ་གཉིས་ཀྱི་རིང་བསྲེལ་ཐའི་ལེན་གྱི་ནང་གདན་འདྲེན་ཞུས་པ་དེ་ནི། ཡུལ་གྲུ་གཉིས་བར་ལོ་ངོ་སྟོང་ཕྲག་གོང་ནས་རིག་གཞུང་དང་ལྟ་གྲུབ། གོམས་གཤིས་སོགས་ཀྱི་མཛའ་འབྲེལ་ཡོད་པ་དེ་སྔར་ལྷག་དམ་ཟབ་ཡོང་རྒྱུར་ཕན་ཐོགས་ཡོད་སྐོར་གསུངས་གནང་ཡོད་པ་རེད། དེ་མཚུངས་རྒྱ་གར་ནང་ཡོད་པའི་ཐའི་ལེན་གཞུང་ཚབ་ཆེན་མོ། Pattarat Hongtong ལགས་ཀྱིས་གསར་འགྱུར་ལས་ཁང་དེར་གསུངས་དོན་ལ། རྒྱ་གར་གཞུང་ནས་རྩ་ཆེའི་རིང་བསྲེལ་ཁག་ཐའི་ལན་དུ་གདན་འདྲེན་ཞུ་རྒྱུར་ཆོག་མཆན་གནང་བར་བཀའ་དྲིན་ཆེ་ཞེས་དང་ང་དང་ངའི་ལས་རོགས་གཞུང་ཚབ་ལས་བྱེད་རྣམ་པས་ལས་དོན་དེའི་ནང་ཆ་ཤས་བླངས་ཏེ་ཐའི་ལན་གྱི་དད་ལྡན་མི་མང་ཁྱོན་ཆེ་ཞིག་རྒྱ་གར་ནང་རིང་བསྲེལ་མཇལ་ཁར་བསྐྱོད་ཐུབ་ཀྱི་མེད་དུས། ད་ལན་ང་ཚོའི་ལུང་པའི་ནང་རིང་བསྲེལ་ཁག་གདན་ཞུས་ཀྱིས་མི་མང་ལ་མཇལ་ཁའི་གོ་སྐབས་བསྐྲུན་ཐུབ་པར་ཧ་ཅང་དགའ་པོ་བྱུང་ཞེས་གསུངས་གནང་འདུག་ད་ལན་ཐའི་ལེནྜ་གྱི་ནང་སྟོན་པ་དང་མཆོག་ཟུང་རྣམ་གཉིས་ཀྱི་རིང་བསྲེལ་གདན་འདྲེན་ཞུས་པའི་ལས་འཆར་དེ་ནི་རྒྱ་གར་གཞུང་གིས་ནང་པའི་རྒྱལ་ཁབ་ཁག་དང་འབྲེལ་ལམ་དམ་ཟབ་ཡོང་རྒྱུའི་ལས་འཆར་ཞིག་ཡིན་སྐོར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། རྩ་བའི་རྩ་བའི་ད་ལྟ་དེ་གར་ཐུག་རེད། རྒྱལ་ཁབ་རྒྱལ་ཁབ་ཀྱི་པ་རག་ལ་ཡ་ད་དབར་ལ་ཡ་འབྲེལ་ལམ་ཅིག་ཕ་གིར་བཟང་པོར་བཏང་ཡ་དང། འབྲེལ་མཐུད་འབྲེལ་བ་དམ་པོར་བཏང་ཡ་དེ་འདི་བྱེད་ཡག་གི་ཐབས་ལམ་གྱི་ཆ་ཤས་ཅིག་རེད། ཡིན་ན་ཡང་ད་ད་ལྟ་དེ་རིང་བསྲེལ་དེ་ཕ་གིར་གདན་འདྲེན་ཞུས་ནས་ག་རེ་ཟེར་ན་རིང་བསྲེལ་དེ་ཧ་ཅང་གི་རིན་ཐང་ཆེན་པོ་བརྩི་གི་ཡོད་རེད་རིན་ཐང་ཆེན་པོ་བརྩིས་ནས་འདི་ཡ་དེ་ལྡི་ལི་ལ་ཡིན་ན་ཡང་སྲུང་སྐྱོབ

ཆོས་དང་རིག་གཞུང་གི་འབྲེལ་བ་དམ་ཟབ་ཡོང་བའི་དམིགས་ཡུལ་དེ་འདྲས་གཙོ་བོ་ཆགས་ཀྱི་ཡོད། མཁན་ཟུར་རིན་པོ་ཆེ་ད་ལྟ་བརྒྱུད་ལམ་ཁག་ལ་བཤད་བྱས་པ་ཡིན་ན། རྒྱལ་ས་ལྡི་ལི་གི་རྒྱལ་ཡོངས་གནའ་རྫས་འགྲེམས་སྟོན་ཁང་ནང་ལོགས་ལ་བཞུགས་པའི་སྟོན་པའི་རིང་བསྲེལ་དང་ད་ལྟ་སཱན་ཅི་ནང་ལོགས་ལ་བཞུགས་པའི་སྟོན་པའི་ཉེ་བའི་སྲས་ཤཱ་རིའི་བུ་དང་མོའུ་འགལ་བུ་གི་རིང་བསྲེལ་དེ་ཚོ་གཅིག་ཕི་ཁའི་དུས་གཅིག་ལ་སྟོན་པ་དང་རྗེས་འཇུག་སློབ་མ་གི་རིང་བསྲེལ་མཉམ་དུ་མཇལ་འཛོམས་བྱུང་ཡས་དེ་ད་ལན་ཐའེ་ལན་གི་ནང་ལོགས་ལ་ཐོག་མ་གཅིག་རེད་ལབ་ནས་གལ་ཆེ་ཆེ་འདྲ་པོ་ཅིག་བརྩིས་གནང་གི་འདུག་དེ་ག་འདྲའི་ཆགས་ཡོད་ན་མཁན་ཟུར་རིན་པོ་ཆེ། ད་དེ་བདེན་པ་ཡིན་གྱི་རེད་བསམ་དྲན་གི་འདུག་དེ་ག་རེ་ཟེར་ན་རྒྱ་གར་ནང་ལོགས་ལ་ཆ་བཞག་པ་ཡིན་ན་རིང་བསྲེལ་དེ་ས་ཆ་ཁ་ཁ་ལ་བཞུགས་བསྡད་ཀྱི་ཡོད་རེད་དེ་རིང་བསྲེལ་དེ་ཕྱོགས་གཅིག་ལ་ཡ་གཅིག་ཕི་ཁའི་མཉམ་འཛོམས་བྱེད་ཡས་ཀྱི་གོ་སྐབས་དེ་དཀོན་པོ་རེད་བ་རེད།

ཅིག་མཆོད་རྟེན་བཞེངས་ནས་དེའི་གི་སྙིང་པོ་ལ་ཡར། ཨ་ནི་ཅིག་གི་བ་གའི་མཆོད་པ་ཕུལ་ས་གཙོ་བོ་དེ་ད་བཅོམ་ལྡན་འདས་ཀྱི་སྐུ་རུས་དེ་བསྐྱེད་དེ། ཡང་ཨ་ནི་དེའི་ནང་བཅུག་ནས་བཞག་ནས་ཨ་ནི་དེ་ལ་ཡང་མཆོད་པ་ཕུལ་ཡང་དེ་ཕྱག་འཚལ་ཡང་དེ་འདྲས་ཡོང་གི་ཡོད་རེད། བྱས་ཙང་རིང་བསྲེལ་རིང་བསྲེལ་ཟེར་དུས་ཡང། རིང་བསྲེལ་ཟེར་དུས་ཙམ་པ་ལ་ཅིག་ཅ་ལག་གཞན་དག་གས་མ་རེད། ད་ཡང། འཕེལ་གདུང་ཟེར་ཡ་ཅིག་ཡོད་རེད་འཕེལ་གདུང་ཟེར་ཡ་དེ་ནི་ཨ་ནི་ཡང་ཁོ་རང་ཅིག་ག་ཤེད། བཅོམ་ལྡན་འདས་ཀྱི་རིང་བསྲེལ་སྐུ་རུས་དེ་འདྲ་ཡོད་པ་ཡིན་ན། འདིའི་ཞོར་ལ་ཡང་འཕེལ་གདུང་དེ་འདྲ་ཡོང་གི་ཡོད་རེད་ཟེར། ད་འདི་ཡང། གཅིག་གི་རྐྱེན་རྣམ་པ་སྣ་ཚོགས་ཅིག་གི་ཐོག་ནས་ཡོང་གི་ཡོད་ས་རེད། འདི་ནོར་དང་འགྲོ་སྟངས་ཁ་ཁ་རེད། དེ་གས་དེ་ནི་རྦད་དེ་འཕེལ་གདུང་མང་ཆེ་ནི། མང་ཆེ་བ་དེ་རིལ་རིལ་རིལ་རིལ་རེད་ཁ་ཤས་ཏོག་ཙམ་ནར་ཆགས་ཆགས་དེ་འདྲ་ཡོང་གི་ཡོད་ས་རེད་འདི་འཕེལ་གདུང་ཟེར་གི་རེད། འདི་འདྲས་རེད་ད་འདི། སྐུ་གདུང་ག་རེ་ཟེར་དགོས་རེད། སྐུ་རུས་གར་ཡོད་པ་འདི་ལ་ནི།

བརྒྱ་ཕྲག་ཁ་ཤས་རིང་ལ་ཡང། ཅིག་དེ་འདྲའི་གི། ཅིག་སྔོག་བཤེར་མང་པོ་བྱས་ནས་ཞིབ་འཇུག་མང་པོ་བྱས་ནས་སྔོག་བཤེར་བྱས་ནས། དངོས་གནས་དྲང་གནས་དེ་གི་ཁུངས་ལྡན་ཡིན་པ། ར་འཕྲོད་བསྡད་པའི་ཨ་ནི་རིང་བསྲེལ་དང་དེ་འདྲའི་གི་རིགས་གང་ལ་གང་འཚམ་ཅིག་ཡོད་རེད། ད་ཡང། ཅིག་བ་གས། དེ་འདྲའི་གི་ཡིག་ཆ་ཁུངས་ལྡན་དང་ཅིག་བ་གས། ཅིག་ཚན་རིག་གི། ཅིག། ག་རེ་ཟེར་དགོས་རེད། མཐུན་རྐྱེན་བཀོལ་ནས་ཁུངས་ལྡན་ཡིན་པ་ཡང་ར་འཕྲོད་བསྡད་པ། དེ་འདྲའི་མ་ཡིན་པའི་རིང་བསྲེལ་ཡིན་ལབ་དེ་འདྲས་ད་ལྟ་ལུང་པ་གང་བསྡད་པ་རེད། དེ་རྒྱ་གར་ནང་ཡོད་རེད་ད་ག་ནང་བཞིན་རྒྱལ་ཁབ་འདྲ་མི་འདྲ་མང་པོ་ནང་ཡོད་རེད་ད་དེ་གཅིག་གི་ནང་པའི་རྒྱལ་ཁབ་འདྲ་མི་འདྲ་མང་པོ་ནང་ཞེ་པོ་ཡོད་རེད་ད་རིང་བསྲེལ་གཅིག་གཅིག་གི་རིང་བསྲེལ་སྟོན་པའི་རིང་བསྲེལ་གཅིག་གཅིག་གི་རིང་བསྲེལ་བྱས་ནས་མང་པོ་ཞེ་པོ་ཡོད་རེད། དེ་ཡིན་ན་ཡང་ཁུངས་ལྡན་འདི་གས་དེ་རྒྱ་གར་ནང་ད་ལྟ་དེ་ཡོད་བསྡད་པ་དེ།

ཝཱ་ར་ཎ་སི། Sarnath། ད་ལྟ་དེ། མ་ཧཱ་བོ་དྷིའི་དགོན་པ་ནང་གཅིག་ཡོད་རེད་ད་དེ། སྟོན་པའི་ཚེམས་ཀྱི་རིང་བསྲེལ་རེད་ཟེར། ད་ཡོངས་གྲགས་ཁོ་རང་ཚོས་ཁྱབ་བསྒྲགས་གནང་གི་ཡོད་རེད་ད་དེ་ཁུངས་ལྡན་ཡིན་དང་མིན་ཟེར་ཡ་དེ་གནས་ཚུལ་ཐ་དད་ཅིག་རེད། ད་དེ། འོ་དེ་འདྲས་དེ་འདྲས་ཅིག་གི་ད། ཁ་ཤས་ཅིག་ཡོད་རེད་ད་ད་ལྟ་སཱན་ཅི་ལ་ཡོད་བསྡད་པ་དེ། ཨ་ནི། ཅིག་བ་གའི། མཆོག་ཟུང་གཉིས་ཀྱི་རིང་བསྲེལ་རེད་ཟེར་ཡ་ཅིག། ཨོ་དེ་འདྲའི་ཅིག་གི། ད། ཡོངས་གྲགས་དེ་གའི་དེ་འདི་གའི་ཅིག་རེད་ད། ཡོངས་སུ་མ་གྲགས་པ་དེ་གའི་དེ་ད་ག་རེ་ག་རེ་ཡོད་ན་ད། ང་ཚོ་རྩར་རིང་བསྲེལ་ཡོད་ཁོང་ཚོ་རྩར་རིང་བསྲེལ་ཡོད་ཟེར་དེ་འདྲའི་མང་པོ་ཞེ་པོ་ཡོད་རེད། དེ་ཚོ་དེ་གའི་དེ་གང་ག། ད། ད་སོ་སོ་ཚོ་ཡིད་ཆེས་ཡོད་དམ་མེད་ཟེར་ཡ་དེ་གནས་ཚུལ་ཐ་དད་རེད། ཨ་ནི། ཅིག་ཕ་གི། ཁུངས་ལྡན་ཡིན་དམ་མིན་ཟེར་ཡ་དེ་ནི་ཁོ་ཡང་ཁོ། ཡིག་ཆ་ནས་ཡིག་ཆ་ཟེར་ནི། ལོ་རྒྱུས་ཀྱི། ཅིག་ཕ་གི་གནས་ཚུལ་ཁུངས་ལྡན་ཅིག་ཐོག་འགྲོ་དགོས་ཡ་ཅིག་རེད་བ། ཨོ་དེ་འདྲའི་གི་ཁྱད་པར་ཡོད་རེད། ད་ལན་ཐའི་ལེན་གྱི་ས་གནས་ཁག་བཞི་ནང་རིང་བསྲེལ་དེ་དག་གདན་ཞུས་ཀྱིས་མི་མང་ལ་མཇལ་ཁ་བཏང་གནང་གི་ཡོད་པ་ལས་ཐོག་མར་དེ་ནི་བན་གོག་ས་ནམ་ལོང་པེ་བྷི་ལོན་དུ་ཉིན་གྲངས་བཅུ་གཅིག་རིང་མཇལ་ཁ་དང་དེ་རྗེས་ཅང་མའེ་དང་ཨོ་བོན་རཱ་ཇེ་ཏཱ་ནི་དང་ཀ་ར་བྷེ་བཅས་སུ་ཉིན་གྲངས་ལྔ་རེ་ལྔ་རེ་མཇལ་ཁ་བཏང་གནང་སྟེ་ཁྱོན་སྤྱི་ཟླ་གསུམ་པའི་ཚེས་བཅུ་དགུ་བར་ཉིན་གྲངས་ཉི་ཤུ་རྩ་དྲུག་རིང་རིང་བསྲེལ་དེ་དག་ཐའི་ལེན་གྱི་ནང་བཞུགས་གནང་གི་ཡོད་པ་རེད་འདུག་ལ་དེ་སྔའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་དྲུག་པའི་ནང་སྟོན་པའི་རིང་བསྲེལ་དེ་ཉིད་སོག་ཡུལ་དུ་གདན་འདྲེན་ཞུས་ཏེ་སོག་ཡུལ་དད་ལྡན་མི་མང་ལ། ཉིན་གྲངས་བཅུ་གཅིག་གི་རིང་མཇལ་ཁ་བཏང་གནང་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པདྨ་དངོས་གྲུབ་ཡིན། བོད་མི་དང་སྤྱི་ཚོགས་ཀྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཐོག་ལ་འཛིན་པའི་དམ་དྲག་གི་སྲིད་བྱུས་ཤུགས་ཆེ་རུ་བཏང་བའི་རྐྱེན་པས། སློབ་གྲྭ་ཆེན་མོ་ཁག་ནས་ཐོན་པའི་བོད་མི་གཞོན་སྐྱེས་མང་པོར་བོད་ནང་རྒྱ་ནག་གཞུང་འབྲེལ་གྱི་ལས་ཁུངས་ཁག་ཏུ་ལས་ཀའི་གོ་སྐབས་ཧ་ཅང་གི་ཐོབ་ཁག་པོ་ཆགས་ཡོད་པའི་སྐོར་བོད་ནང་གི་བོད་མི་ཁག་ཅིག་གིས་འདི་ག་རླུང་འཕྲིན་ལས་ཁང་ལ་གནས་ཚུལ་ངོ་སྤྲོད་གནང་བར་དབྱངས་སྒྲོན་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།

རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཐོག་ལ་འཛིན་པའི་དམ་དྲག་གི་སྲིད་བྱུས་ཤུགས་ཆེ་རུ་བཏང་བའི་རྐྱེན་པས་དེང་སྐབས་སློབ་གྲྭ་ཆེན་མོ་ཐོན་པའི་བོད་མི་གཞོན་སྐྱེས་མང་པོར་བོད་ནང་རྒྱ་ནག་གཞུང་འབྲེལ་གྱི་ལས་ཁུངས་ཁག་ཏུ་ལས་ཀའི་གོ་སྐབས་ཧ་ཅང་གི་ཐོབ་ཐོབ་དཀའ་བ་ཆགས་ཡོད་པའི་གནས་ཚུལ་བོད་རྒྱལ་ས་ལྷ་སར་བཞུགས་མཁན་མཚན་འདོན་གནང་འདོད་མེད་པའི་ལྷ་ས་བ་བོད་མི་ཞིག་གིས་ཞལ་པར་བརྒྱུད་འདི་གར་ངོ་སྤྲོད་གནང་བྱུང། དེ་ཡང་ཁོང་གི་བུ་མཐོ་རིམ་སློབ་གྲྭ་ཐོན་ནས། རྒྱ་ནག་གཞུང་གི་ལས་ཁུངས་ནང་འཛུལ་ཞུགས་བྱེད་རྒྱུའི་ཆ་རྐྱེན་རྣམས་བརྡ་ཐོ་གཞིར་བཟུང་སྙན་ཞུ་ཕུལ་ཡོད་ཀྱང་མཐར་ནང་མིར་ཆབ་སྲིད་ཀྱི་ལངས་ཕྱོགས་བརྟན་པོ་མེད་པའི་རྒྱུ་མཚན་བཤད་དེ་ལོ་མང་བོད་དང་རྒྱ་ནག་ནང་སློབ་སྦྱོང་གནང་བའི་ན་གཞོན་ཤེས་ཡོན་ཅན་ཁོང་གི་བུ་ལྟ་བུར་རྒྱ་ནག་གཞུང་གི་ལས་ཀའི་གོ་སྐབས་ཐོབ་མེད་པའི་སྐོར་གསུང་གི་འདུག། ངའི་བུ་དེ་ཉིད་ནི་རྒྱ་ནག་ཏ་ཞོ་ཐོན་རྗེས་ཚུར་ལྷ་སར་ལོག་སླེབས་ད་ཚུར་ལོག་སླེབས་ད་ལས་འཚོལ་བར་ནི་ལས་ཀ་དེ

དེང་སྐབས་རྒྱ་ནག་གཞུང་གིས་བོད་ནང་སྔར་ལས་ལྷག་པའི་དམ་དྲག་གི་སྲིད་ཇུས་འཛིན་བཞིན་པ་དེས་གཙོ་བོ་མཐོ་སློབ་ཐོན་ཟིན་པའི་སློབ་ཕྲུག་ཚོར་གཞུང་གི་ལས་ཀའི་ནང་གོ་སྐབས་མེད་པའི་ཁར་རྒྱ་ནག་གཞུང་གིས་བོད་མིར་འཛིན་པའི་སྲིད་ཇུས་ལས་དང་པོ་དེ་སློབ་ཕྲུག་རང་ཉིད་རྒྱ་ནག་དམར་ཤོག་ཚོགས་པར་བློ་དཀར་དགོས་པ་མ་ཟད། ཕྱིའི་རྒྱལ་ཁབ་ནང་ཡོད་པའི་རྒྱལ་ཁབ་ཁ་བྲལ་གྱི་ལས་འགུལ་སྤེལ་མཁན་རིགས་དང་འབྲེལ་བ་མེད་པར་ལྷག་བསམ་རྣམ་དག་གིས་མེས་རྒྱལ་གོང་བུ་གཅིག་གྱུར་ལ་འབད་བརྩོན་དགོས་མཁན་སོགས་དགོས་པའི་ཆ་རྐྱེན་བཏོན་ཡོད་པ་དང། གཉིས་པ། དེ་སྔོན་ནང་མི་རྒྱ་གར་ནང་གནས་སྐོར་དུ་ཕྱིན་པའི་ནག་ཉེས་ནང་ཚུད་དེ་ད་ཆ་ལྷ་ས་གྲོང་ཁྱེར་བྲོས་ནས་བོད་ཀྱི་ས་གནས་གཞན་དུ་གནས་སྐོར་དུ་རྩ་བ་ནས་འགྲོ་མི་ཆོག་པ་བཟོས་པ་མ་ཟད་མཐར་ནག་ཉེས་དེའི་རྐྱེན་པས་སོ་སོའི

བཀའ་ལན་དྲན་ཨ་ནི་པུའུ་ལེགས་མ་ར་ནི་པུའུ་དུས་ལམ་ཧོར་ཡོད་མ་ར། རྩ་བའི་འདས་པའི་ལོ་ཤས་ནས་བཟུང་བོད་རྒྱལ་ས་ལྷ་ས་གཙོ་བོར་གྱུར་བའི་བོད་ཀྱི་ས་ཁུལ་མང་པོའི་ནང་རྒྱ་ནག་ནས་རྒྱ་རིགས་མང་པོ་གནས་སྤོ་བྱས་པའི་དབང་གིས་མཐོ་རིམ་སློབ་གྲྭ་ཐོན་པའི་བོད་པའི་གཞོན་སྐྱེས་ཚོ་གྲོང་ཁྱེར་གཞུང་ལས་ཁང་ནང་ལས་ཀའི་གོ་སྐབས་ཧ་ཅང་དཀོན་པོ་ཆགས་ཡོད་པ་མ་ཟད་མཐར་ལྷ་སའི་ཉེ་སྐོར་གྱི་གྲོང་གསེབ་ཁག་གི་འགོ་འཛིན་ཡང་རྒྱ་རིགས་བསྐོ་བཞག་བྱས་པ་ལས་བོད་རིགས་ཚོར་གོ་སྐབས་ཧ་ཅང་དཀོན་པོ་ཡིན་པ། ཁོང་གིས་མུ་མཐུད་གསུང་གི་འདུག། ད་དེ་ཆ་ལྷ་ས་གཙོས་པའི་ཨོང་རྡོ་ད་བོད་ནང་གི་ས་ཁུལ་མང་པོ་ཆེ་རུ་ད་རྒྱ་མི་འབྲོག་ལས་གཏོང་བ། ཕྲུ་གུ་ལོ་ཆུང་ཆུང་སྙིང་རྗེ་སློབ་གྲྭ་ཐོན་མཁན་དེ་ཚོ་ལ་ལས་ཀ་མ་རག་བྱས་ཁག་པོ་ཞུ་ཞུ་གཏོང་བ་ད་ལྟ་ཨ་ལས་ལྷ་སའི་ནང་ལོགས་ལས་ཀ་འགྲོ་བ་བར་བོད་ཕྲུ་གུ་ལོ་ཆུང་ཆུང་ལས་ཀ་མ་རག་ནས་ད་ལྟ་ང་ཚོ་ད་ལྷ་སའི་རྩ་བ་གྲོང་གསེབ་དེ་ཚོ་ལ་སྙེ་མོ་གྲོང་གསེབ།

ཡང་དེང་སྐབས་རྒྱ་ནག་ཏུ་བརྟན་བཞུགས་གནང་མཁན་མཚན་འདོན་གནང་འདོད་མེད་པའི་ལྷ་ས་བ་བུད་མེད་ཞིག་གིས་ཉེ་བའི་ཆར་ལས་ཁུངས་ཁག་ཏུ་ཡིག་ཚད་བཏང་བའི་སྐབས་དེ་སྔ་དང་མི་འདྲ་བར་ཐོག་མར་ཆབ་སྲིད་ཀྱི་གོ་རྟོགས་གང་འཚམ་ཞིག་དགོས་ཀྱི་ཡོད་པའི་ཐོག་རྒྱ་ནག་གཞུང་གིས་བརྗོད་པའི་ཕྱིའི་རྒྱལ་ཁབ་ནང་དུ་ཡོད་པའི་ཁ་བྲལ་རིང་ལུགས་པ་དང་འབྲེལ་བ་རྩ་བ་ནས་མེད་པ་དགོས་ཀྱི་ཡོད་པ་སོགས་གསུང་གི་འདུག།

སྐུ་ངལ་ཆེན་པོ་འཕྲད་བཞིན་ཡོད་པ་ནི་ད་ལྟའི་རྒྱ་ནག་དམར་ཤོག་ཚོགས་པའི་མགོ་ཁྲིད་ཞི་ཅིན་ཕིང་གིས་བོད་ནང་འཛིན་བཞིན་པའི་དམ་དྲག་གི་སྲིད་བྱུས་དེས་དེ་སྔ་དང་མི་འདྲ་བའི་དཀའ་ངལ་ཆེ་ཆེར་གྱུར་ཡོད་པ་ཨ་རིའི་གྲོང་ཁྱེར་ཉིའུ་ཡོག་ནང་བཞུགས་པའི་བོད་གནད་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ངོས་འཛིན་གནང་གི་འདུག། ལོ་རེའི་ཟླ་དགུ་ལམ་རྒྱ་ནག་གཞུང་གིས

དོན་ཚན་གཉིས་གསུངས་ཀྱི་ཡོད་རེད་དེའི་དོན་ཚན་ནང་ལ་ག་རེ་ཡོད་རེད་ཟེར་ན་བསམ་བློ་ཆབ་སྲིད་བྱ་སྤྱོད་དེ་གི་ཐོག་ལ་ཡང་ཞི་ཅིན་ཕིང་སྲོག་ཤིང་བྱས་པའི་ཏང་ཀྲུང་དབྱང་དང་ཁ་ཕྱོགས་གཅིག་གྱུར་དགོས་ཀྱི་རེད་ཟེར་ཞོར་ལ་དེ་གཅིག་རེད་དེ་ནས་ཆ་རྐྱེན་གཅིག་ནང་ལ་ག་རེ་བསྟེན་དགོས་རེད་ཟེར་ན་ཁ་བྲལ་ལ་ངོ་རྒོལ་དང་མེས་རྒྱལ་གཅིག་གྱུར་སྲུང་སྐྱོབ་མི་རིགས་མཐུན་སྒྲིལ་གྱི་གནད་དོན་གྱི་ཐོག་ལ་ཡང་ལངས་ཕྱོགས་གཙང་མ་ཡིན་པ་ཞིག་དགོས་ཀྱི་ཡོད། དོ་བདག་སོ་སོ་རང་ལ་ཡང་ཁ་བྲལ་གྱི་བྱ་བ་ཡོད་ཟེར་ཡ་རེད་པ་མེས་རྒྱལ་གཅིག་གྱུར་གྱི་ལངས་ཕྱོགས་བརྟན་པོ་ཡོད་མ་རེད་ཟེར་ཡ་ཡིན་ན་ཚུལ་མིན་མེད་པའི་ཨ་ཅག་ཅག་རེད་པ་ད་དེའི་ཐོག་ལ་ད་དུང་ག་རེ་ཡོད་རེད་ཟེར་ན་དོ་བདག་དེ་འབྲེལ་བ་མེད་པ་ཡིན་ན་ཡང་སོ་སོའི་སྤུན་ཀྱག་ད་དུས་ཀྱི་ནང་ཚུལ་སོ་སོ་དང་ནང་གཅིག་པ་ཡིན་པའི་མི་སོ་སོའི་སྤུན་མཆེད་དེ་འདྲ་ལ་ཁ་བྲལ་ལ་ངོ་རྒོལ་གྱི་ལངས་ཕྱོགས་གཙང་མ་མེད་པ་མེས་རྒྱལ་གཅིག་གྱུར་སྲུང་སྐྱོབ་ཐོག་ལ་ལངས་ཕྱོགས་གཙང་མ་མེད་པ་མི་རིགས་མཐུན་སྒྲིལ་གྱི་ཐོག་ལ་ལངས་ཕྱོགས་གཙང་མ་མེད་ན་ཨ་ནི་འདི་ནང་ལ་ཡང་ཆགས་ཀྱི།

གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང། ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི་མི་ཚེ་ཞེས་པའི་དྲ་ཐོག་ནས་ཕོ་མོའི་འབྲེལ་མཐུད་བྱེད་རྒྱུའི་མཐུན་རྐྱེན་བསྐྲུན་ཡོད་པའི་སྐོར་འཆི་མེད་གཡུ་སྒྲོན་ལགས་སུ་བཀའ་འདྲི་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ནས་བསྐྱར་གཏོང་ཞུ་གནང་གི་རེད། ཐོག་མར་གསན་མཁན་རྣམ་པ་ཚོ་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། འདས་པའི་གི་བདུན་ཕྲག་དེ་ང་ཚོའི་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་བོད་རིགས་ཕོ་མོའི་འབྲེལ་མཐུད་བྱེད་ཡུལ་མི་ཚེ་ཟེར་ཡག་གི་དྲ་རྒྱའི་ཐོག་ནས་སྤྱི་ཚོགས་ཞབས་ཞུ་གི་བཙུགས་གནང་དགོས་པའི་གི་དམིགས་ཡུལ་དང་དགོས་པའི་རྒྱུ་མཚན། དེ་ག་ནང་བཞིན་ད་ལྟ་བར་དུ་ལས་དོན་གྲུབ་ཕྱོགས་སོགས་ཀྱི་སྐོར། འགན་འཛིན་འཆི་མེད་གཡུ་སྒྲོན་ལགས་སུ་བཀའ་འདྲི་ཞུས་ཡོད་རེད་བདུན་ཕྲག་འདིའི་ནང་ང་ཚོས་མུ་མཐུད་ནས་ཁོང་ལ་ཡར་མ་འོངས་ལས་འཆར་དང་ཡང་དེ་དང་འབྲེལ་བའི་དེ་སྔའི་གི་ལོ་རྒྱུས་དང་འབྲེལ་བའི་སྐོར་ནས་ཁོ་རང་ལ་བཀའ་འདྲི་ཞུ་གི་ཡིན། ཁྱེད་དང་ངས་དྲན་ཐོར་བྱས་པ་ཡིན་ན། དེ་སྔ་བདུན་ཅུ་གི་སྐབས་འདྲ་བོ་ཡིན་ནམ་བརྒྱད་ཅུའི་འགོ་སྟོད་འདྲ་བོ་ལ་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ད་དེའི་སྐབས་དེ་སྤྱི་ཚོགས་དྲ་ལམ་དང་དེ་གའི་དེ་གའི་མཐུན་རྐྱེན་མེད་ཙང། ཅིག། ག་ས་ཡིག་ཐོག་ནས་ཕར་ཚུར་འབྲེལ་བ་འབྲེལ་མཐུད་ཀྱི་དེ་འདྲ་ཅིག་བཟོས་པ་ཅིག་ཏན་ཏན། ད་བོད་གཞོན་ནུ་ལྷན་ཚོགས་ངོས་ནས་བཟོས་ན་བསམ་གྱི་འདུག་དེ་ནས་ད་ཏི་ག་ཆེན་ཅི་ནས་ཨ་ནི་ཨ་མེད་པ་ཆགས་སོང་དཔེར་ན། དེའི་གི་ཐོག་ནས་ད་ཅིག་ཅིག་ཁོས་དེ་འདྲས་ལབ་རེད་ག་ས་ཅིག་རེ་བ་བཏོན་པ་རེད་ཟེར་ཏན་ཏན་སྐད་ཆ་ཏོག་ཙམ་ཁྱབ་འགྲོ་གི་ཡོད་རེད། ལོ། དེ་འདྲས་ཀྱི་ཐོག་ནས་ཡང་སྤྱི་ཚོགས་ནང་ལོགས་ལ་གཅིག་གནས་ཚུལ་བྱུང་བའི་གི་ལོ་རྒྱུས་ཡོད་རེད། དེ་འདྲ་སོང་ཙང་ད་ལྟའི་ཁྱེད་རང་མི་ཚེ dot com ཟེར་ཡག་གི་དྲ་རྒྱ་འདི་གི་ཐོག་ནས། ཁྱེད་རང་ང་ལ་གསུངས་འདུག་ག་ཨ་ནི་ད་དངོས་སུ་ང་ཚོ་མཐོང་ཡས་མེད་ཙང་ཞེ་དྲག་ང་ནི་ཞེ་དྲག་རང་གོ་རྟོགས་འདི་ཐུབ་ཀྱི་མི་འདུག་དེ་འདྲ་སོང་ཙང་གལ་སྲིད་དེ་འདྲས་འདིའི་ནང་ལ་འཛུལ་བ་ཡིན་ན་ཡང། ཁོང་ཚོའི་གནས་ཚུལ་གྱི་མི་དེ་འདྲས་མ་བྱུང་བར་དུ་གནས་སྐབས་རིང་གསང་བ།

ཡིན་ནའི་ད་ཁོང་ཚོ་གིས་ང་ཚོ་འདི་ནང་ལ་ག་ལབ་གི་རེད་ང་ཚོ་གི Membership འདི་ལ་ག་ལབ་གི་རེད། ཚོགས་མི། ཚོགས་མི་ཆགས་འདུག་ག་ལགས་ད་ང་ཚོ་བོད་པ་ནང་ལ་ཁ་ཤས་འདི་འདྲ་ཡོད་རེད་ད་ད་ཨོ་མིག་ད་ད་འདི་འདྲ་འདུག་ད་འདི་འདྲ་འདུག་ལབ་ནས་ཁྱབ་ནས་བཀྲམ་བཞག་འདུག་ག་ཁོང་ཚོ་གི་འདི་འདྲ་བྱས་པ་འདྲ་ཅིག་ཡིན་ན་ང་ཚོ་གཉིས་ཀྱིས་འདི་བཀག་ཐུབ་ཀྱི་མ་རེད་བ་འདི་ད་གཞུང་རྒྱལ་ཁབ་ག་བ་དང་ག་བ་ཡིན་ན་ཨ་རི་གཞུང་གི་ཡིན་ན་ཡང་མང་པོ་ཅིག་སྲུང་སྐྱོབ་བྱེད་ཐུབ་ཀྱི་ཡོད་མ་རེད་ག་བ་ག་ས་ནས་གསང་བ་འདི་ཚོ་ཤོར་འགྲོ་གི་ཡོད་རེད

འདི་འདྲ་བྱེད་རྒྱུ་ཡོད་མ་རེད་བ། འདི་ག་ལབ་ན་ང་ཚོ་གི་ལབ་གི་ཡོད་ར་ལས་འབྲས་འཁོར་གི་རེད་ལབ་ཡ་ཅིག་ཡོད་ར་ཕར་ཕྱོགས་ལ་སྡུག་ཅག་བྱེད་ན་སོ་སོ་ལ་འཁོར་གི་རེད་གལ་སྲིད་ནང་པ་གི་ཡིད་ཆེས་འདི་འདྲ་ཡོད་ར་འདི་འདྲ་བྱེད་འདུག་ག་ལགས། འདི་འདྲ་མི་ཚང་མ་ལ་གུས་ཞབས་བྱེད་དགོས་གི་རེད་བསམ་གི་འདུག་ར་འདི་བརྒྱུད་ནས་ང་རང་ཡང་ལབ་ཡ་ཡིན། ཨ་ནི་ཚང་མ་ང་ཚོ་བོད་པ་ཚང་མ་སྐྱིད་པོ་སྙིང་རྗེ་པོ་ཡག་པོ་དགོས་ཀྱི་ཡོད་ན་ཨ་ནི་ང་ཚོ་ཕར་ཕྱོགས་ཀྱི་ལས་ཀ་འདི་ཚོ་ལ་ང་ཚོ་གུས་ཞབས་བྱས་ཕར་ཕྱོགས་ཀྱི་གསང་བ་འདི་ཚོ་ལ་ང་ཚོ་གུས་ཞབས་བྱས་ག་རེ་བྱས་ནས་གསང་བ་བྱེད་དགོས་རེད་གསང་བ་ག་བ་ལ་བྱེད་དགོས་འདུག་ག་བ་ལ་བྱེད་དགོས་མི་འདུག་འདི་ཧ་གོ་ཡ་འདི་ཕར་ཕྱོགས་གལ་ཆེན་པོ་རེད་བ། ད་ད་ད་འདི་ནང་ལོགས་ལ་རྒྱག་མཁན་ཚང་མ་ད་མི་བསམ་བློ་འཁོར་ཚར་རྒྱུ་རྐྱང་རྐྱང་རེད་ད་ང་ཚོ་ཨིན་ཇི་སྤུ་གུ་དེ་བས་དེང་སང་གི་དེང་དུས་ཀྱི་སྤུ་གུ་འདྲ་བོ་ཡིན་ན་ལོ་ལྔ་དྲུག་ལོ་བདུན་བརྒྱད་ནི་བསམ་བློ་དེ་མི་རྒན་པ་གི་བསམ་བློ་ཡོད་རེད་རོ། འདི་ང་བསམ་པ་ལ་ཕྱི་རྒྱལ་གཅིག་པོ་ལ་རེད་བསམ་སོང་ཡིན་ནའི་རྒྱ་གར་བོད་པ་ནང་ལོགས་ལ་ད་གཅིག་འདི་འགྱུར་བ་ཐེབས་འོང་འདུག་ག་ལ་འཛམ་གླིང་ཡོངས་འགྱུར་བ་ཐེབས་གོ་རེད་ཕྱི་རྒྱལ་གཅིག་པོ་འགྱུར་བ་ཐེབས་གོ་མ་རེད། ད་ལྟ་ང་ཁ་ཤས་གཅིག་ལ་གནས་ཚུལ་འདི་འདྲ་ལྟ་ཡིན་གཞིས་ཆགས་ནང་ལོགས་སྤུ་གུ་འདི་ཚོ་ཡི་སྔས་མ་དང་མ་འདྲ་ལོ་ལྔ་དྲུག་འདི་ཚོ་ལ་དྲི་བ་མང་པོ་འདི་འདྲ་འདུག་ལབ་གི་འདུག་ར་བསམ་བློ་ཡོད་རེད་འདི་ད་ཁྱོ་ག་སྐྱེ་དམན་འཚོལ་གི་དུས་ཚོད་སླེབས་འདུག་མི་འདི་ད་རྦད་མགོ་ཚོས་ཚར། ག་རེ་ཡག་ག་རེད་ག་རེ་སྡུག་ག་རེད་ག་རེ་མངར་མོ་རེད་ག་རེ་ཚ་བོ་རེད་ཚང་མ་ཧ་གོ་གོ་ར་འདི་བྱེད་འདུག་ག་ལ་ད་ག་རེ་དགོས་རེད་ལབ་ན། གཅིག་གཅིག་ལ་གུས་ཞབས་འདི་དགོས་གོ་རེད་བ་གཅིག་གཅིག་གི་གསང་བ་ད་ལབ་མི་དགོས་ཡ་འདི་མ་ལབ་ན། ཨ་ནི་ངེད་ཀྱི་ད་ལྟ་འདི་མི་ཚེ་གི་རྒྱུད་ནི་ཨ་ནི་ང་ཚོ་བོད་པ་ཚོགས་པ་ཆུང་ཆུང་ད་མི་རིགས་གཞན་པ་བརྩི་ན་ང་ཚོ་ད་ཐིགས་པ་གཅིག་མ་ཞེས་ཡོད་མ་རེད་བོད་པ་འབུམ་དང་གཅིག་དང་ཕྱེད་ཀ་ཕྱི་རྒྱལ་དང་རྒྱ་གར། སྡོམ་ནི་ཡོད་ལབ་དུས་དཔེ་ཉུང་ཉུང་རོ་ཧ་ལའི་དང billion། མི། དུང་ཕྱུར་བརྒྱད་ཀྱི་ནང་ལོགས་ལ་ང་ཚོ་བོད་པ་དེ་ཐིགས་པ་གཅིག་སླེབས་གོ་ར་ཐིགས་པ་གཅིག་དེ་སྐྱིད་པོ་བྱུང་ན། ད་ཐིགས་པ་གཅིག་དེ་གལ་ཆེན་པོ་དཔེ་རེད་ད་ག་ལབ་ན་ང་ཚོ་གི་ནང་པ་གི་ལྟ་བ་དེ། སྐུ་མདུན་གི་གསུང་ཡ་ལ་ང་ཚོ་བོད་པ་ཕྱི་ལོགས་ལ་བྲོས་དེ་བོད་པ་གི་གཤིས་ཀ་འཇམ་པོ་བོད་པ་གི་ནང་པའི་ལྟ་ཚུལ་དེ་ཁྱབ་བརྡལ་ཆེད་དུ་ཆིག་སྟོང་སླེབས་ནི་ད་ཨ་རི་ལ་ཡག་པོ་ཅིག་ཁྱབ་ཀྱི་རེད་བསམ་ནི། ད་གོ་སྐབས་གནང་རེད་ལབ་གོ་རེད་བ་དེ་ཡིན་འདུག་ག་ལ་ང་ཚོ་ག་ལབ་གོ་ར་ད་ཡོང་བོད་པ་ཉུང་ཉུང་འདི་སྐྱིད་པོ་བྱེད་ཨ་ནི་སྐྱིད་པོ་ཡོད་ན་ཨ་ནི་བསམ་བློ་འདི་འཕེལ་ཀྱི་རེད་བ་ཡང་དོན་ཡག་རུ་བཏང་ཡག་གི་བསམ་བློ་འཕེལ་ཀྱི་རེད་སོ་སོ་མི་ཁོ་རང་རང་སེམས་པ་སྐྱིད་པོ་མེད་ན་བསམ་བློ་ཁོ་ར་འཁོར་ཡས་ཡོད་མ་རེད་བསམ་བློ་འཁོར་ཡས་གི་ས་ཆ་ཁོ་ར་འགག་ཚར་ད་མི་ཁོ་ར་གཤིས་འཇམ་པོ་མི་སྐྱིད་པོ་སེམས་པ་སྐྱིད་པོ་ཡོད་བ་འདྲ་ཅིག་ན་ད་གདོད་བསམ་བློ་འདི་མང་རོ། བསམ་བློ་ཤེས་ཡོན་འདི་འཕེལ་རྒྱས་བྱུང་ཡས་ལ་ཕན་ཐོགས་གི་རོ། འདི་ཡིན་འདུག་ག་ལ་ད་ད་ལྟ་མི་ཚེ་གི་རྒྱུད་ནི་ད་ང་ཚོ་གི་དེ་ལ་ག་ལབ་བ་རེད་ད་ཚོགས་མི་འདི་ཚོ་གི་གཅིག་གཅིག་ལ་གུས་ཞབས་བྱིས་ནི་ད་ལབ་མཁན་ཚང་མ་གསང་བ་འདི་ཕྱི་ལོགས་མ་ཤོར་བ་བྱེད་མཁན་གི་འདི་བྱིས་ནི་ལབ་གི་ཡོད་ད་གལ་སྲིད་ཁྱོད་རང་གི་དགའ་རྟགས་འདི་རྒྱབ་ནི་ཚུར་ཕྱོགས་དགའ་རྟགས་རྒྱབ་བ་འདྲ་ཅིག་ན་གལ་སྲིད་མ་འགྲིག་ན་སྐུ་མཁྱེན་མི་ལ་མ་བཀྲམ་རོགས་གྱིས་མ་ལབ་རོགས་གྱིས་ཕར་ཕྱོགས་ཀྱི་སྐད་ཆ་བཤད་ཀྱི་མེད་ལབ་ན་ཨུ་ཚུགས་མ་རྒྱག་རོགས་གྱིས་ལབ་ཀྱི་ཡོད། གཞན་པ་མི་ཐུག་ཡ་ག་བ་ག་ས་ད་ད་ལྟ་འདི་ལམ་ཁ་ག་བ་ག་ས་ནས་སྐད་བཤད་ས་ཡོད་རེད་འདི་ཚོ་ཅི་ཐུག་ཁོ་ཚོ་སྐད་བཤད་ས་ཡོད་རེད་ཡིན་ནའི་ང་རང་གི་འདི་དམིགས་བསལ་གྱི་བཟོས་ཡ་འདི་འདི་དཔེ་འདྲ་ཅིག་གལ་ཆེན་པོ་ལ་བརྩི་བ་བྱས་ཨ་འདི་གང་ལབ། མི་ཚེ་རང་མི་ཚེ་གཅིག་མཉམ་དུ་མི་ཚེ་ལྷག་མ་འདི་མཉམ་དུ་སྐྱེལ་གྱི་མི་ཚང་མ་ད་འདི་སྒོ་སྲང་ངེས་ཡོད་འདུག་ག་ལ་གཅིག་གཅིག་གི་བསམ་བློ་དང་གཅིག་གཅིག་ལ་སྐད་ཆ་ག་རེ་བཤད་བ་རེད་ཅེ་ན། གུས་ཞབས་བྱེད་རོགས་གྱིས་ཨ་ངེད་ཀྱིས་ཁྱེད་བཀག་ཐུབ་ཡ་མ་རེད་ང་རང་ཕྱོགས་ནི་ངེད་བཀག་ཐུབ་རེད་ཡིན་ནའི་ཕར་ཕྱོགས་ཕྱོགས་ནི་ངེད་བཀག་ཐུབ་གི་མ་རེད་བ་འདི་བྱེད་འདུག་ག་ལ་ད་ལྟ་གི་འདི་གི་གསན་མཁན་རྣམ་པ་འདི་ང་རང་གི

ལོས་རེད། ལོ་གཅིག་ལྷག་ཕྱིན་བཞག་དེའི་ནང་ཚུད་ལ་ཡ་ད་ཅིག་ཕི་གའི་ཚོགས་མིའི་ནང་ལ་འཛུལ་མཁན་ཡིན་པ་ཡིན་ན་དངུལ་ཕུལ་བའི་ཚོགས་དངུལ་ཕུལ་བའི་ཡིན་ནའི་འདྲ་མ་ཕུལ་བའི་ཡིན་ནའི་འདྲ་འཛུལ་མཁན་དང་ཆེ་མ་དོ་སྣང་བྱེད་མཁན་མང་ལོས་ཡོང་གི་འདུག་ཨ་འདི་གི་ཡང་ད་ལྟ་བར་དུ་ཁྱེད་རང་གི་བརྒྱུད་ལམ་འདི་གི་ཐོག་ནས་ཕན་ཐོགས་བྱུང་བ་ཡིན་འདྲ་ག་ཚོད་ཟིན་གནང་སོང། བཟོས་ཡ་ལ་ད་ལོ་མང་པོ་འགོར་རེད་ཡིན་ནའི་ད་ཕྱི་ལ་བཀྲམ་ཡས་འདི་ང་ཚོ་སྤྱི་ཟླ་དགུ་པ་ནས་བྱས་ནས་ལོ་གཅིག་ལྷག་འགྲོ་གི་ཡོད་རེད

ཨ་ནི་མོ་རང་སྐད་ཆ་བཤད་འདི་བྱེད་དུས་ག་ལ་ཕན་ཐོགས་ཡག་པོ་བྱུང་ཡོད་ས་རེད། ཨ་ནི་བུ་གཅིག་འདུག་དཔེ་ཡུ་རོབ་ཡང་ཕུགས་སྐྱོར་གཞན་པ་གཅིག་ལ་བསྡད་འདུག་ཁོ་རང་དེ་ས་ལ་ཡི་མི་ཡོད་མ་རེད་ལབ་ཀྱི་འདུག་ར་ཨ་ནི་ངེད་ཀྱི་སྐད་ཆ་ཡར་མར་བཤད་ནས་ཨ་ནི་ངེད་ཀྱི་ང་ཚོ་ལ་ཡི་ཕན་ཡག་པོ་ཐོགས་ཟེར་ལབ་ཀྱི་འདུག་འདི་བྱེད་དུས་ག་ལ་ད་ངེད་ཀྱི་སྔོན་དུ་ཞུ་བ་ནང་བཞིན་རེད་ང་ཚོ་བོད་པ་ལབ་མཁན་འདི་གཅིག་འཚེར་ནས་ངོ་ཚ་ནས་གཅིག་མ་ལབ་པ་གཅིག་མ་ལབ་པ་ལབ་མཁན་མང་པོ་འདུག་ར། ཨ་ནི་འདི་བྱེད་དུས་ག་ལ་ཨ་ནི་ངེད་ཀྱིས་ད་ལྟ་དམིགས་བསལ་གྱི་གྲངས་ཀ་དང་འདི་འདྲ་སྟོན་ཐུབ་ཀྱི་མི་འདུག་ར་ཡིན་ནའི་ད་ད་ལྟ་དམིགས་བསལ་གཉིས་ལ་ཡ་འདི། མོ་རང་དང་ཁོ་རང་གཉིས་ཆ་དགའ་པོ་དཔེ་བྱུང་ཤག་ཨ་ནི་འདི་བརྒྱུད་ནས་དཔེ་ཁུག་ཀྱོག་ཚང་མ་ལ་སླེབས་ཐུབ་ཀྱི་འདུག་ར་ད་ལྟ་ང་ནང་དམིགས་བསལ་མང་བ་འདི་འདྲ་དཔེ་ཁུག་ཀྱོག་འདི་འདྲ་ནས་རེད་ཤག་རྒྱལ་ས་ཆས་ནས་ཉུང་ཉུང་ཡིན་ད་ད་ཐག་རིང་བོ་ལ་མང་བ་ཡིན་ཨ་དེ་འདི་རྒྱ་བྱེད་གར་དུས་ག་ལ། ནང་ལས་ཚུགས་ཀྱི་ཡོད་རེད་པས་ལགས་རྒྱ་གར་དང་བལ་ཡུལ་དེ་ཚོའི་ནང་ནས། རྒྱ་གར་ནས་དམིགས་བསལ་དཔེ་མང་པོ་སླེབས་ཀྱི་འདུག་ར་ལོ་ཆུང་ཆུང་སླེབས་ཀྱི་འདུག་ཨ་ནི་འདི་ག་ལ། ད་ལྟ་ང་བཙུགས་དུས་ག་ལ་ངའི་དམིགས་ཡུལ་འདི་ག་ལབ་ན་རྒྱ་གར་ཡི་འདྲ་བོ་ཡིན་ན་ང་ཚོ་གཞིས་ཆགས་འདི་འདུག་གཅིག་གཅིག་ལ་ངོ་ཤེས་འདུག་སེམས་ཁམས་ཀྱི་དཀའ་ངལ་འདི་ངས་དམིགས་བསལ་གྱི་མང་པོ་མཐོང་གི་མི་འདུག་དགའ་རོགས་ཚེ་རོགས་ག་ལ་འོ་ད་འདི་མེད་པ་འདྲ་བྱས་ན་ག་ལབ་ན་ཚང་མ་གཅིག་གཅིག་ལ་མཐོང་བསྡད་ཡོད་དུས་ག་ལ་རེད་བ་རེད་རེད་རེད། ད་ཕྱི་རྒྱལ་ལུང་པ་འདྲ་བོ་ན་ད་ང་ཚོ་འདྲ་བོ་ཕྱི་རྒྱལ་གོ་སྐབས་ཅིག་ལ་ད་ནི་སླེབས་རེད་སླེབས་ཡིན་ན་ཡང་ད་སེམས་ཁམས་ལ་ཡིན་དུས་ན་ཚ་དེ་མིག་གིས་འཇུས་མ་ཐུབ་པ་མིག་གིས་མིག་མ་མཐོང་བ་བྱེད་དུས་ག་ལ་ང་ཚོ་བོད་པ་གི་དཔེ་ཁུ་སིམ་པོ་ཁ་སངས་པོ་མེད་དུས་ག་ལ་ང་སེམས་གི་དཀའ་ངལ་འདུག་ལབ་ཡས་དེ་ལབ་ཡས་ལ་དཔེ་གསར་པོ་བྱེད་ཀྱི་ཡོད་རེད་དེ་བྱེད་དུས་ང་རང་ཡིན་ན་ད་ཕྱི་རྒྱལ་ལུང་པ་ལ་ཨ་ནི་བུ་བུ་མོ་དེ་ཚོ་ཡིན་ན་རེད་ལོ་རྒན་པ་ཡིན་ན་རེད་སེམས་གི་དཀའ་ངལ་མ་བྱུང་ན་ཨ་ནི་བོད་པ་ལ་བོད་པ་ཅིག་ཐུག་ན་བོད་པ་ལ་བོད་པ་ཕྲུ་གུ་ཅིག་སྐྱེ་བ་འདྲ་བྱེད་ན་འདི་འདྲའི་འདྲ་བོ་ཅིག་བོད་པ་སེམས་ཁམས་ཕྱི་རྒྱལ་ལ་ལྟ་ནས་དམིགས་ཡུལ་ཟིན་པ་ཡིན་ར། ཡིན་ནའི་རྒྱ་གར་ནས་དཔེ་མང་པོ་སླེབས་ཀྱི་འདུག་ཨ་ནི་ཁོང་ཚོ་ཚང་མ་ཨ་ནི་ད་ལྟ་དངུལ་མ་སྟེར་བ་གི་ཚོགས་མི་ཆགས་དུས་ག་ལ་ཨ་ནི་འབྲེལ་བ་ཞུ་ཐུབ་ཀྱི་ཡོད་མ་རེད། ཨ་ནི་ང་ཡི་ཁོང་ཚོ་ལ་ད་ང་རང་དུས་ཚོད་ཅིག་བཟོས་ནས་ངས་ཁ་པར་བཏང་ཨ་ནི་དེ་འདྲ་དེ་འདྲ་ཞིག་འདུག་ད་ལ་ཐུག་རོགས་ད་ང་ང་རང་ཡི་དུས་ཚོད་ཅིག་བརྗེ་ཟིན་གི་མི་འདུག་ར་ཁོང་ཚོ་ཉིན་ཡིན་དུས་ང་ཚོ་མཚན་ང་ཚོ་མཚན་ཡིན་དུས་ཁོང་ཚོ་ཉིན་ཆགས་འདུག་ར། འདི་ཡིན་དུས་ག་ལ་མི་ལྔ་བརྒྱ་ཙམ་གྱི་ཁས་ལེན་ངས་བྱེད་ཐུབ་ཀྱི་མི་འདུག་ཨུ་ཨུ། ང་ཚོ་དེ་ཁོ་རང་འཕྲུལ་ཆས་ཁོ་རང་གིས་སོ་སོ་ལས་ཀ་བྱེད་ཡ་བཟོས་བཞག་ར། འདི་བྱེད་དུས་ག་ལ་དེ་གལ་སྲིད་ད་དངུལ་སྟེར་ནས་ཚོགས་མི་བྱེད་པ་འདྲ་བྱེད་ན་སོ་སོས་སོ་སོ་བྱེད་ཐུབ། ད་མ་འོངས་པར་ཁྱེད་རང་ག་རེ་གནང་རྩིས་ཡོད་འཆར་གཞི་འདི་ཚོ་རྒྱ་སྐྱེད་བཏང་གནང་ཡག་གི་དེ་འདྲའི་ད་ལྟ་འཆར་གཞི་དེ་འདྲ་བྲིས་གནང་ཡོད་པས། གི་འཆར་གཞི་ད་ད་ལྟ་གི་མི་ཚེ་གི་ཕོ་མོ་ཐུག་པ་འདྲ་བོ་ཁྱོ་ག་སྐྱེ་དམན་ཐུག་པ་འདྲ་བོ་དགའ་རོགས་ཚེ་རོགས་ཐུག་པ་འདི་ལ་ད་དུང་ཡར་རྒྱས་བཏང་ཡག་གི

ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།